རྒྱ་གར་བྱང་ཕྱོགས་ཀྱི་མངའ་སྡེ་ཨུ་ཏར་ཁཱན་གྱི་ནང་ལ་བགྲོད་ལམ་གྱི་ས་ཕུག་ཞིག་ནས་ལས་མི་བཞི་བཅུ་ཞེ་གཅིག་ཕྱིར་འདོན་བྱེད་མ་ཐུབ་པར་ལས་ཏེ་བདུན་ཕྲག་གཅིག་ཙམ་འགྲོ་གི་ཡོད་པའི་སྐབས་འདིར་བགྲོད་ལམ་གྱི་ས་ཕུག་དེ་ས་རྡོ་ཤིན་ཏུ་མཁྲེགས་པོ་ཡོད་པའི་རྐྱེན་གྱིས་གཟའ་པ་སངས་ཀྱི་ཉིན་ས་ཞང་འཕྲུལ་འཁོར་རྙིང་པ་དེར་སྐྱོན་ཆག་བྱུང་སྟེ་སྲོག་སྐྱོབ་ཀྱི་ལས་འགུལ་བར་མཚམས་བཞག་དགོས་བྱུང་བཞག་རྒྱ་གར་གཞུང་གིས་ལྡི་ལི་ནས་ས་ཞང་འཕྲུལ་འཁོར་གསར་པ་ཞིག་གནམ་ཐོག་ནས་མངགས་གཏོང་གནང་ཡོད་པ་དེ་ཁེ་ས་གཟའ་སྤེན་པའི་ཉིན་ས་གནས་སུ་འབྱོར་ཡོད་པ་དང། རྒྱ་གར་རྒྱལ་ཡོངས་ཀྱི་ལམ་ཆེན་འཛུགས་སྐྲུན་གྱི་སྤྱི་ཁྱབ་སྐུ་ཞབས་ཨན་ཆུ་མ་ནི་ཤཱ་ཡིས་ས་ཕུག་དེའི་ནང་ལ་ལྷག་སྟེ་ཡོད་པའི་ལས་མིའི་གྲངས་འབོར་དེ་བཞི་བཅུ་མིན་པར་བཞི་བཅུ་ཞེ་གཅིག་ཡིན་པ་གཏན་འབེབས་གནང་བཞག་ཛ་དྲག་སྐྱོབ་གསོའི་ལས་ཁང་གི་དབུ་ཁྲིད་སྐུ་ཞབས Devendra Patwal གྱིས་གསར་འགོད་པ་ཚོར་བཀའ་མོལ་གནང་པའི་སྐབས་ལ། ཁོ་ཚོས་ས་ཕུག་དེའི་ནང་ལ་ལྷག་སྟེ་ཡོད་པའི་ལས་མི་ཚོའི་རྩར་སླེབས་རྒྱུར། མི་ཊར་བརྒྱད་ཅུ་གྱ་ལྔ་ཙམ་བྲུས་དགོས་ཀྱི་ཡོད་སར་གཟའ་ཕུར་བུ་བར་མི་ཊར་ཉི་ཤུ་རྩ་བཞི་ཙམ་བྲུས་ཚར་ཡོད་པ་དང་ཁོང་ཚོས་ད་དུང་ཡང་ས་མི་ཊར་དྲུག་ཅུ་ཙམ་བྲུས་དགོས་ཀྱི་ཡོད་པ་གསུངས་བཞག་སྲོག་སྐྱོབ་ལས་འགུལ་གྱི་ཆེད་དུ་ཨི་ཁུང་འབིགས་བྱེད་ཀྱི་འཕྲུལ་འཁོར་གྱིས་ཨི་ཁུང་བྲུས་པའི་སྐབས་ལ་འཕྲུལ་འཁོར་གྱིས་གཡོ་འགུལ་ཤུགས་ཆེ་བཏང་བའི་རྐྱེན་གྱིས་ས་ཕོན་ཆེ་མར་ཟགས་ཏེ་སྲོག་སྐྱོབ་ཀྱི་ལས་འགུལ་ལ་འགོག་རྐྱེན་བཟོ་གི་ཡོད་པས་སྲོག་སྐྱོབ་ཀྱི་ཐབས་ཇུས་གཞན་པ་གང་དང་གང་ཡོད་པའི་སྐོར་ལ་བཀའ་བསྡུར་གནང་རྒྱུར་གཟའ་སྤེན་པའི་ཉིན་རྒྱ་གར་གྱི་སྲོག་སྐྱོབ་མཁས་པའི་རུ་ཁག་གིས་ལྷན་འཛོམས་ཤིག་གནང་ཡོད་པ་དང་ད་ནས་ལོ་ལྔ་ཙམ་གྱི་གོང་དུ་ཐའི་ལེན་གྱི་རྐང་རྩེད་སྤོ་ལོའི་རུ་ཁག་ཅིག་ཉི་མ་མང་པོའི་རིང་ལ་བྲག་ཕུག་ཞིག་གི་ནང་ལ་ཚུད་ཡོད་རུང་ཡིན་ན་ཡང་ཕྱིས་སུ་ཁོང་ཚོ་སྲོག་སྐྱོབ་བྱེད་ཐུབ་ཡོད་པས་རྒྱ་གར་གྱི་དཔོན་རིགས་ཚོས་ཐའི་ལེན་གྱི་དཔོན་རིགས་དེ་ཚོར་སྲོག་སྐྱོབ་བྱེད་སྟངས་ཀྱི་ཐབས་ཇུས་དྲི་རྩད་གནང་ཤག། རྒྱ་གར་གཞུང་གིས་ནོར་ཝེ་ཡི་ས་ཁམས་བརྟག་ཞིབ་ལས་ཁང་ལ་ཡང་སློབ་སྟོན་ཞུས་ཡོད་འདུག་ས་ཕུག་དེར་བདུན་ཕྲག་སྔ་མའི་གཟའ་ཉི་མའི་ཉིན་རྡིབ་སྐྱོན་བྱུང་ཡོད་པ་ལྟར་སྲོག་སྐྱོབ་ལས་མི་ཚོས་དང་ཐོག་གཟའ་པ་སངས་བར། ལས་མི་དེ་ཚོ་ཐར་ཙམ་གྱི་ཨི་ཁུང་ཞིག་བྲུས་ཚར་བ་བྱེད་རྒྱུའི་ཚོད་དཔག་བྱས་ཡོད་རུང་ཡིན་ན་ཡང་གཟའ་པ་སངས་ཀྱི་ཉིན་ས་ཞང་འཕྲུལ་འཁོར་དེར་སྐྱོན་ཆག་བྱུང་བ་དང། ས་ཕུག་དེའི་ནང་ལ། ས་རྡིབ་པའི་སྐད་སྒྲ་ཆེན་པོ་ཞིག་བྱུང་སྟེ་ས་བྲུས་པའི་ལས་འགུལ་དེ་བར་མཚམས་བཞག་དགོས་བྱུང་བཞག་སྲོག་སྐྱོབ་ཀྱི་ལས་འགུལ་འགོ་ཚུགས་ཏེ་བདུན་ཕྲག་གཅིག་ཙམ་འགྲོ་གི་ཡོད་པའི་སྐབས་འདིར། ས་སྦུག་ཏུ་ལས་པའི་མི་དེ་ཚོའི་ནང་མི་ཚོ་ཡོང་སྟེ། ཁོང་ཚོའི་སྤུན་ཉེ་དུ་ཚོའི་གནས་སྟངས་དང་ད་ག་ནང་བཞིན་ཁོང་ཚོ་ག་དུས་ཕྱིར་འདོན་བྱེད་ཐུབ་ཀྱི་ཡོད་མེད་ཀྱི་སྐོར་ལ་དྲི་རྩད་བྱེད་རྒྱུ་འགོ་འཛུགས་བྱས། ས་སྦུག་ཏུ་ལས་པའི་ལས་མི་དང་ཕྱི་རོལ་ཏུ་ཡོད་པའི་དཔོན་རིགས་ཚོའི་དབར་ལ་ཁ་པར་གྱི་བརྒྱུད་ནས་འབྲེལ་བ་མུ་མཐུད་དེ་བྱེད་ཐུབ་ཀྱི་ཡོད་པས་ལས་མི་ཁ་ཤས་ལ་ཚ་བ་འབར་བ་དང་ཁ་ཤས་ཀྱི་ལུས་ཁམས་བདེ་མིན་ཆགས་ཡོད་པ་ཙམ་མ་གཏོགས་དེ་མིན་འཕྲོད་བསྟེན་གྱི་ཆ་ནས་དཀའ་ངལ་འཕྲད་ཀྱི་མེད་ལུགས་གསུངས་བཞག་ལས་མི་དེ་ཚོའི་ཆེད་དུ་ཆུ་ཚོད་གཉིས་རེ་བཞིན་ཤིང་འབྲས་སྐམ་པོ་དང་སྣུམ་བྲག་མ་རྒན་སྨན་སོགས་ལྕགས་མདོང་ཞིག་གི་བརྒྱུད་ནས་གཏོང་གི་ཡོད་འདུག། ཨུ་ཏར་ཁཱན་གྱི་ས་ཕུག་དེ་ནི་རིང་ཚད་ཀི་ལོ་མི་ཀྲར་བཞི་དང་ཕྱེད་ཀ་ཙམ་ཡོད་པའི་ས་ཕུག་ཞིག་ཡིན་པ་དང་རི་རྒྱུད་ཀྱི་མངའ་སྡེ་དེའི་ནང་ལ་ཧིན་རྡུའི་ལྷ་ཁང་མང་པོ་ཡོད་པའི་གནས་མཇལ་བ་དང་དེ་ག་ནང་བཞིན་ཡུལ་སྐོར་སྤྲོ་འཆམ་པ་ཚོའི་ཆེད་དུ་རྒྱ་གར་གཞུང་གིས་བགྲོད་ལམ་གྱི་ས་ཕུག་ཞིག་འབྲུ་གི་ཡོད་པའི་གནས་ཚུལ་ཐོན་ཞག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན།